ཕམ་ཉེས་ཧ་ཅང་གི་ཆེན་པོ་བྱུང་ཡོད་པའི་རྐྱེན་གྱིས་དེང་སྐབས་ཨུ་རུ་སུ་དང་རྒྱ་ནག་གཉིས་ཀའི་ནང་ལོགས་ལ་ཡང་སྲིད་འཛིན་ཕུའུ་ཏིན་གྱི་ཆེ་མཐོང་ལ་ཡང་ཉམས་ཉེས་ཆེན་པོ་ཞིག་འགྲོ་གི་ཡོད་པའི་གནས་ཚུལ་མང་པོ་ཞིག་ཐོན་འདུག་བྱས་ཙང་ད་རིང་ང་ཚོའི་ཕར་རྒྱལ་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་བགྲོ་གླེང་ཁ་ཤས་ཞུ་གི་ཡིན། ད་ཨ་ལེ་ང་ཚོའི་བརྗོད་གཞི་འདིའི་སྐོར་ལ་ཡང་ཐད་ཀར་བགྲོ་གླེང་མ་ཞུས་གོང་ལ་ཡང་སྔོན་ལ་ཡང་ད་འདས་པའི་ཉིན་ཁ་ཤས་ཤིག་ནང་དམག་འཁྲུག་འདི་ཞེ་པོ་ཞིག་ཛ་དྲག་བྱུང་བ་སོང་ཙང་ད་རིང་གི་གསར་འགྱུར་གསར་ཤོས་གཅིག་གཉིས་ཤིག་ངོ་སྤྲོད་ཞུས་ན་བསམ་བྱུང། གསར་འགྱུར་དང་པོ་དེ་ག་རེ་འདུག་ཟེར་ན་ད་རིང་དེ་གཟའ་ཟླ་བའི་ཉིན་གང་དེ་ཡ། ཡུར་ཁུན་གཞུང་གིས་ངོ་སྤྲོད་བྱེད་ཡག་བྱས་པ་ཡིན་ན་གཟའ་པ་སངས་ནས་འགོ་བཙུགས་བྱས་ཡུར་ཁུན་དམག་མིས་ས་ཆ་མང་པོ་ཞེ་པོ་ཅིག་ཟིན་ཐུབ་པའི་སྒང་ལ་ཡ། འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལོགས་ལ་ཡ་བསྐྱར་དུ་ཕལ་ཆེར་ཁོ་ཚོས་གྲོང་ཚོ་དང་ད་གྲོང་གསེབ་དེ་ཉི་ཤུ་ཙམ་ཞིག་ཨུ་རུ་སུའི་ལག་པ་ནས་ཚུར་ཟིན་ཐུབ་བྱུང་ཟེར་བྱས་བྱས་བཤད་བཞག། གསར་འགྱུར་གཉིས་པ་དེ་ག་རེ་འདུག་ཟེར་ན་ཡུར་ཁུན་གྱི་དམག་དཔུང་གིས་ཟེར་ཡག་བྱས་པ་ཡིན་ན། ད་ད་ལྟ་བར་དུ་འདས་པའི་ཉི་མ་ཁ་ཤས་ཤིག་ནང་ཁོ་ཚོའི་དམག་གི་རྒྱལ་ཁ་ཐོབ་ས་གཙོ་བོ་དེ་བྱང་ཤར་ས་ཁུལ Kharkiv ཟེར་མཁན་དེ་ས་ཁུལ་དེའི་རྒྱུད་དེ་རེད་ཤག་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལོགས་ལ་ཡ། ཡང་ཡུར་ཁུན་གྱི་ལྷོ་ཕྱོགས་ཀྱི་ས་ཁུལ་ལའང་དམག་འཁྲུག་བརྒྱབ་བྱས་ད་དམག་དེ་བྱང་ཤར་ས་ཁུལ་ནང་བཞིན་བྱས་རྒྱལ་ཁ་དེ་ཞེ་པོ་ཅིག་ཐོབ་མེད་པ་འདྲ་དེ་ལས་ཡིན་ནའི་ག་ལེ་ག་ལེ་གང་དག་ཕར་ཁོའི་ནུས་པ་བསྟན་པ་ཞིག་བྱེད་ཐུབ་ཀྱི་འདུག་ཅེས་བཤད་པའི་གནས་ཚུལ་ཞིག་འདུག། དེ་ནས་གསར་འགྱུར་གསུམ་པ་འདི་ག་རེ་འདུག་ཟེར་ན་ད་ད་རིང་ཨུ་རུ་སུའི་གཞུང་རང་གིས། ས་བཀྲ་གསར་པ་ཅིག་ཁོ་ཚོས་མར་ཕྱིར་གསལ་བསྒྲགས་བྱས་ཤག། ད་འདས་པའི་ཉིན་གཅིག་གཉིས་ཤིག་ནང་ཁོ་ཚོར་ཕམ་ཉེས་ཞེ་པོ་བྱུང་བ་དེ་བཤད་ནུས་ལ་མ་ནུས་བྱས་སྐོར་ར་སྐྱེ་བྱ་མང་པོ་འདས་པའི་རྗེས་ལ་ཡིན་ན་ད་རིང་འདི་ས་བཀྲ་འདི་སྟོན་བྱས་ད་ལྟ་ཨུ་རུ་སུའི་དམག་མི་ཚོ་ག་པར་ཡོད་མེད་དེ་གས་ཅིག་བསྟན་ཡོད་ས་རེད། ཨ་ནི་ས་བཀྲ་དེ་བལྟས་པའི་སྐབས་ལ་ཡ་ད་ཤེས་མཁན་ཚོས་བཤད་ཡག་བྱས་པ་ཡིན་ན་འདི་ཁར་ཁིབ་ཟེར་མཁན་ཞིང་ཆེན་ཅིག་ཡོད་རེད་པ། འདིའི་རྒྱུད་དེ་གས་ད་ཉི་མ་ཁ་ཤས་ཀྱི་གོང་ལ་ཡང་མང་ཆེ་ཞིག་ཨུ་རུ་སུས་ཟིན་བསྡད་པའི་སྒང་ལ་ཡང་གཞུང་གིས་སྟོན་པའི་ས་བཀྲ་དེ་བལྟས་པ་ཡིན་ན་ཁོ་ཚོའི་དམག་མི་དེ་ག་མང་ཆེ་ཡིན་ན་ཁར་ཁིབ་ཟེར་མཁན་དེའི་ས་ཁུལ་དེ་ནས་རྦད་དེ་ཧ་ལམ་ཕྱིར་འཐེན་བྱས་རྗེས་ན་ཨོ་སི་ཁིལ་ཟེར་མཁན་དེའི་གཙང་པོའི་ལྷོ་ཕྱོགས་ལ་ཡང་ཕར་ཕྱིར་འཐེན་བྱས་ཚར་ཤག། ས་བཀྲ་དེའི་དགོས་མཁོ་གཞན་པ་ཞིག་དང་དམིགས་ཡུལ་གཞན་པ་ཅིག་ཁ་ཤས་ཀྱིས་ཟེར་ཡག་བྱས་པ་ཡིན་ན། ད་ཨུ་རུ་སུ་ཡིན་ན་ད་ལྟ་ཨུ་རུ་སུའི་དམག་དཔུང་འདི་ལ་ཡོད་ཁོའི་གཙང་པོའི་ཕ་ནང་ངོས་དེ་ཤར་ཕྱོགས་ངོས་ཕྱོགས་སུ་ཡོད་འདི་ནས་ཕར་ད་ད་དུང་རྒྱབ་བཤིག་བྱེད་ཀྱི་མིན་ཟེར་ཅིག་དེ་འདྲས་ཅིག་ཕལ་ཆེར་མཚོན་ཡག་ཆེད་དུ་མིན་འགྲོ་ཟེར་མཁན་དེ་འདུག། འདི་ནས་གསར་འགྱུར་བཞི་པ་དེ་ཡང་ཏེ New York Times ཀྱིས་ངོ་སྤྲོད་བྱེད་ཡག་བྱས་པ་ཡིན་ན་ད་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡ་རྒྱལ་ས་ཁིབ་ནང་ལོགས་ལ་ཡ་ད་མི་ཚང་མ་ལོགས་ཤིག་ཞེ་པོ་ཅིག། སེམས་ལ་ཡ་ག་དངངས་སྐྲག་དང་དགའ་ཚོར་དང་དགའ་དགའ་འདྲ་མི་འདྲ་སེ་བྱས་བྱས་ཡིན་ན། ཚང་མ་ལོགས་ཁ་པར་ཅིག་ནས་ཁ་པར་ལྟ་ལྟ་དང་ཨ་ནི་དཔེ། བརྙན་འཕྲིན་མདུན་ལ་ཡ་སྒང་ག་རུག་རུག་བྱས་བྱས། འཛམ་གླིང་གི་ག་རེ་རྐང་རྩེད་སྤོ་ལོའི་འདི་འགྲན་བསྡུར་འདི་བྱེད་དུས་མི་སྒང་ག་ལོགས་ཕི་ག་རུག་རུག་བྱས་ཅིག་ལྟ་གི་མེད་པས་ཅིག་ཆང་ཁང་དང་དུ་སེ་ན་དེ་ཚོ་ནང་བཞིན་བྱས་བྱས་ཡིན་ན་ད་ཕི་ག་ཡ་རྒྱལ་སའི་ནང་ལོགས་བལྟས་བྱས་ག་རེ་ཟེར་ན

ཨ་ནི་ད་འདིའི་ནང་ལོགས་གནས་ཚུལ་བཀོད་ཡག་བྱས་པ་ཡིན་ན་ད་རིང་ཕི་གའི་དམག་འཁྲུག་ནང་ལོགས་ལ་ཡ། ཨུ་རུ་སུའི་དམག་དཔུང་ལ་ཡ་ཡིན་ན་ཕམ་ཉེས་ཆེན་པོ་ཞེ་པོ་ཅིག་ད་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡ་ཞེ་པོ་ཅིག་ཤུགས་ཆེན་པོ་བྱུང་བ་རེད་དེ་བྱུང་བ་དེ། ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་ཡ་དེ་སྔོན་དང་མ་འདྲ་གི་ཁོ་ཚོས་གདོང་ལེན་བྱེད་དགོས་པའི་དཀའ་ངལ་ཡིན་ན་གསར་པ་ཞིག་བཟོས་བཞག། དཀའ་ངལ་གསར་པ་དེ་ག་རེ་རེད་ཟེར་ན། ཁོ་རང་གི་ཆེ་མཐོང་དེ་ཆགས་བསྡད་པ་རེད། ཨ་སྲིད་འཛིན་ཕུ་ཏིན་གྱི་ཆེ་མཐོང་དེ་ཡིན་ན་སྲིད་འཛིན་ཕུ་ཏིན་ངོས་ནས་བཤད་པ་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་རེད། དེ་ཡིན་ན་འདས་པའི་ལོ་བཅུ་གྲངས་ཤིག་ནང་ལོགས་ལ་ཡང་ཁོ་རང་གིས་ཞེ་པོ་ཅིག་འབད་བརྩོན་བྱས་བྱས་རི་མོ་མ་བཟུང་ནས་གཅིག་གི་བས་དཀར་པོ་བཏང་ས་དཀར་པོ་བཏང་སྔོན་པོ་བཏང་ས་སྔོན་པོ་བཏང་སེར་པོ་བཏང་ས་སེར་པོ་བཏང་བྱས་ཞེ་པོ་ཅིག་ཨ་ནི་ག་ལེ་ག་ལེ་བྱས་བཟོས་བཞག་པ་ཅིག་ཨུ་རུ་སུའི་མི་མང་གི་སེམས་པའི་ནང་ལོགས་ཡིན་ནའི་རེད་ཨ་ནི་དེ་ལས་རྒྱ་ཆེ་ས་ཞིག་རྒྱ་ནག་དང་འདྲ་བོ་གི་མི་མང་གི་སེམས་པའི་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཏིན་ཟེར་མཁན་དེ་ལས་ཀ་འཇོན་པོ་དང། དབང་ཐང་ཆེན་པོ་དང་ཨ་པའི་ཐབས་བྱུས་ཡོད་མཁན་དང་ཨ་པའི་མི་ལས་ཀ་ག་རེ་བྱས་པ་ཡིན་ནའི་རྩིས་རྒྱབ་བྱས་བྱེད་མཁན་ཅིག་དེ་འདྲས་ཡིན་པའི་ཆེ་མཐོང་ཅིག་ད་གང་འདྲ་མིའི་སེམས་པའི་ནང་བཟོས་བཞག་ཡོད་ར་ད་བྱས་ཙང་ད་རིང་གི་དམག་འཁྲུག་འདི་ཁོ་དམག་ས་རང་ལ་ཡང་དམག་ཤོར་བ་འདི་དཀའ་ངལ་གཅིག་པོ་མ་ཡིན་པ། དམག་ཤོར་བའི་རྐྱེན་གྱིས་སྲིད་འཛིན་ཕུ་ཏིན་གྱི་ད་ལྟའི་ད་ཕྱིའི་མི་ལ་ཡང་ཆེ་མཐོང་གི་དེ་འདྲའི་རྣམ་པ་ཅིག་ཁོས་བཟོས་བཞག་ཡོད་ར། ད་ག་རང་ལ་ཡང་ཡིན་ན་དཀའ་ངལ་ཞེ་པོ་ཅིག་འཕྲད་ཀྱི་འདུག་ཅེས་བྱས་དེ་འདྲའི་བཀོད་ཤག་ཨ་འདི་ནིའུ་ཡོག་ཊའིམ་གསར་ཤོག་འདིའི་ནང་ལོགས་ལ་ཡང། འདིའི་སྔོན་ལ་ཡང་སྲིད་འཛིན་ཕུ་ཏིན་གྱིས་ཨ་ནི་ཁོ་རང་གི་གཏམ་བཤད་བྱས་པའི་སྐབས་ད་དཔོན་པོ་དེ་ཚོ་གང་ག་ལོག་གཏམ་བཤད་བྱས་སོང་བ་ཁོ་ཚོའི་གཏམ་བཤད་དེ་ཚོ་འབྲི་མཁན་བསྡད་ཡོད་ར། བྱས་ཙང་འདིའི་སྔོན་ལ་ཡང་སྲིད་འཛིན་ཕུ་ཏིན་གྱི་གཏམ་བཤད་བྱེད་མཁན། རྒལ་ནོབ་ཟེར་མཁན་ཅིག་འདུག་ཁོ་རང་ད་དེ་རིང་ཁ་སང་ད་བས་ད་ཕུ་ཏིན་དང་དགའ་པོ་མེད་པ་བྱས་བྱས་ཡིན་ན། ཨུ་རུ་སུ་ནས་ཐོན་བྱས་ཕྱིན་ཚར་འགྱོག་ད་ཕྱི་ལ་ཡོད་འགྱོག་མི་ཅིག་རེད་བཞག། ཁོ་རང་ལ་ཡང་འདིར་ནིའུ་ཡོག་ཊའིམ་གསར་འགོད་པས་སྐད་ཆ་དྲིས་པའི་སྐབས་ལ་ཡང་ཁོ་རང་གིས་དེ་འདྲ་བཤད་བཞག། སྲིད་འཛིན་ཕུ་ཏིན་གྱི་ལུགས་མཐུན་རང་བཞིན་ཅིག་ཡོད་རེད་པ། དེ་ཡིན་ན་ཁོ་རང་གི་སྟོབས་ཤུགས་འདི་ཆེན་པོ་ཡོད་པའི་རྣམ་པ་སྟོན་ཡ་དེ་རེད། གལ་སྲིད་སྲིད་འཛིན་ཕུ་ཏིན་ལ་ཡང་སྟོབས་ཤུགས་ཆེན་པོ་ཡོད་པའི་རྣམ་པ་དེ་མེད་པ་ཡིན་ན། ཨ་ཁོ་རང་ལ་ཡང་མིས་ཆེ་མཐོང་བྱེད་ཡ་ཁོ་ལུགས་མཐུན་རང་བཞིན་དེ་མེད་པ་ཆགས་ཀྱི་རེད་ད་རིང་གི་དམག་འཁྲུག་དེ་ལྷག་པར་དུ་ཡིན་ན་སྲིད་འཛིན་ཕུ་ཏིན་བས་སྟོབས་ཤུགས་ཆེན་པོ་ཡོད་པ་དང་འཇོན་པོ་ཡོད་པ་དང་དེ་འདྲས་ཀྱི་ཁོའི་ཆེ་མཐོང་གི་གཅིག་རྣམ་པ་ཅིག་ཡོད་རེད་པ་དེ་ཡིན་ན་ད་བས་མེད་པ་ཆགས་བྱས་ཡིན་ན་ཁོ་ཀླད་ཀོར་རང་གྱུར་ཆགས་བྱས་བྱས་ཁོ་རང་མི་དེ་ད་གཏན་གཏན་བས་ཅན་སྲིད་འཛིན་ཕུ་ཏིན་ཞེ་པོ་རྒྱུ་ཡིན་ངས་མི་ཞིག་ཅི་རེད་བྱེད་དང་ཁོ་རང་གིས་དེ་འདྲས་བཤད་བཞག། ཅི་གང་འདྲ་དེ་ཕྱི་ལོགས་ལ་ཡོད་པའི་མི་འདིས་བཤད་པ་གཅིག་པོ་མ་རེད་དམིགས་བསལ་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡ། སྲིད་འཛིན་ཕུ་ཏིན་ལ་ཡ་ད་རིང་གནས་ཚུལ་བྱུང་བ་འདི། ཐད་ཀར་བཤད་ཐུབ་ནའི་མ་ཐུབ་ནའི་གང་འདྲ་ཟུར་ནས་བཤད་ནའི་རེད་ཟུར་ཟ་བྱས་བཤད་ནའི་རེད་དེ་འདྲའི་བཤད་མཁན་མང་པོ་ཞེ་པོ་ཕྱིན་བྱས་འདི་ཚོའི་དཔེ་མཚོན་འདི་མང་པོ་ཞེ་པོ་ཅིག་འདུག་བྱས་ཙང་ངས་དེ་ཡང་འདི་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་བལྟ་དུས་བས་གཅིག་དཔེ་མཚོན་རེ་ཞུས་ན་བསམས་སོང་གཅིག་གཙོ་བོར་གཅིག་གསུམ་འདུག།

བཙན་དབང་བྱས་གདུག་རྩུབ་ངང་ནས་བཙན་ཤེད་བྱས་བྱས་བེད་དེ་མར་ལེན་པ་མ་ཟད་ཡིན་ན་ད་སྲིད་འཛིན་ཕུ་ཏིན་གྱི་བེད་དེ་ཞེ་པོ་ཅིག་ཨབ་ཕྲུག་ཡོད་ན་མེད་ན་རང་ཆགས་བྱས་ད་རིང་ཕ་གིའི་ཡུ་ཀྲེན་ལ་དམག་རྒྱབ་པའི་སྐབས་ལ་དང་གོ་འཁོར་བཏང་ཡག་གི་ཕ་གིའི་ཆེ་ཆེ་ཉ་ནས་དེ་དེ་ཁོའི་འོག་ལ་ཡོད་པའི་དམག་དཔུང་དེ་ཚོ་གང་ག་ལོག་ཞེ་པོ་ཅིག་མི་གདུག་རྩུབ་ཆེན་པོ་བྱས་དཔའ་རྟུལ་གསུམ་དེ་ཡིན་ཟེར་མཁན་དེ་རེད་བྱས་བྱས་ཁོང་ཚོ་ཕ་གིའི་དམག་ལ་ཞེ་པོ་བཏང་པ་རེད་བྱས་ད་དང་གོ་དེ་ཆེ་ཆེ་ཉའི་ཁོ་འགོ་ཁྲིད་ད་སྲིད་འཛིན་ཕུ་ཏིན་གྱི་ཨབ་ཕྲུག་ཡོད་ན་མེད་ན་ཅིག་ཡོད་རེད་པ་ཁོས་ད་རིང་བེད་དེ་ཨ་ནི་སྐྱོན་བརྗོད་ཞེ་པོ་བྱས་བྱས་རྦད་དེ་ཨུ་རུ་སུའི་དམག་དཔུང་གིས་ད་སྲིད་འཛིན་ཕུ་ཏིན་ལ་ལབ་ཐུབ་མི་འདུག་ཟེར། ཨུ་རུ་སུའི་དམག་དཔུང་གིས་ཡིན་ན་རྦད་དེ་ནོར་འཁྲུལ་ཞེ་པོ་ཤོར་གྱི་འདུག་ཟེར་དམག་གང་ལ་ཡང་ཨང་ཞིག་ཤོར་བ་འདིས་གང་ལྟར་རྔམ་བརྗིད་ལ་མ་ལྟོས་པར་ཨུ་རུ་སུའི་མི་དམངས་ལ་ཡང་འགྲེལ་བཤད་ཞིག་རྒྱག་དགོས་ཀྱི་རེད་ཅེས་ཁོས་བཤད་ཤག་ད་དེ་ཁོང་ཚོས་ཟེར་ན་གལ་ཆེན་པོ་ཞེ་པོ་ཅིག་ཁོ་ནམ་རྒྱུན་ཕུ་ཏིན་གྱི་ཨབ་ཕྲུག་ཞེས་པ་ཁོས་འོས་ད་གང་ལྟར་མ་ཐོན་ཅེས་འགྲེལ་བཤད་ཤག་གཉིས་པ་དེ་ག་རེ་འདུག་ཟེར་ན་ཨ་ནི་ཕ་གིའི་ཨུ་རུ་སུའི་གྲོས་ཚོགས་ནང་ལོགས་ལ་ཡང། སྲིད་འཛིན་ཕུ་ཏིན་ལ་ཞེ་པོ་ཅིག་རྒྱབ་སྐྱོར་བྱེད་མཁན་གྱི་ཁོང་ཚོའི་སྲིད་དོན་ཚོགས་པ་ཅིག་ཡོད་རེད་སྲིད་དོན་ཚོགས་པ་འདིའི་འགོ་ཁྲིད་མོ་རི་ནོབ་ཟེར་མཁན་ཁོ་རང་གིས་ཡིན་ན་ག་རེ་ལབ་འདུག་ཟེར་ན་ཁ་སང་གཟའ་ཉི་མའི་ཉིན་ཁ་དེ་ཨུ་རུ་སུའི་རྒྱལ་ས་མོ་སི་ཀོ་རུ་རྒྱལ་ས་བཙུགས་ནས་ལོ་བརྒྱད་བརྒྱ་ག་ཚོད་རེ་ཞིག་འཁོར་བའི་ཁོང་ཚོའི་དུས་དྲན་ཅིག་རེད་ཤག་ད་དུས་དྲན་དེ་ཁ་སང་པེ་མོ་སི་ཀོ་ལ་ཞུ་རྟེན་འབྲེལ་བྱས་ཤོག་སྦག་བརྒྱབ་ཆང་འཐུངས་ཞབས་བྲོ་འཁྲབ་གཞས་བཏང་ཞེ་པོ་བྱས་ཡོད་ས་རེད་བྱས་ཙང། Morinov ཟེར་མཁན་དེ་ད་སྲིད་འཛིན་ཕུ་ཏིན་ལ་རྒྱབ་སྐྱོར་བྱེད་མཁན་གྱི་སྲིད་དོན་ཚོགས་པའི་འགོ་ཁྲིད་གཙོ་བོ་དེ་དང་གྲོས་ཚོགས་ནང་ལ་ཡང། ཁོས་ད་རིང་ཉིན་མོ་དེ་ཡིན་ན་ང་ཚོ་རྒྱལ་ས་མོ་སི་ཀོ་ལ་ཡང་རྟེན་འབྲེལ་བྱས་གཞས་བཏང་འདི་འདྲས་ཀྱི་དུས་ཚོད་མ་རེད། དེ་ཕ་གིར་ཡང་ང་ཚོའི་དམག་མི་ཚོ་ཕ་གིར་དམག་ས་ལ་ཡང་མི་སྒང་ག་པེ་ཤི་ཡ་དང་བྲོས་ཡོང་ཡ་ད་འདི་འདྲས་ཀྱི་ཉིན་མོ་སྐྱོ་པོ་ཅིག་རེད། འདི་ལ་ཡང་ང་ཚོས་དེ་ཡང་ནི་མཐོང་མ་བྱུང་མདོག་མདོག་བྱས་བྱས་རྟེན་འབྲེལ་བྱས་བྱས་བསྡད་ན་འདི་ཞེ་དྲགས་ཀྱི་སྡུག་ཅག་རེད་བྱས་བྱས་ཁོས་རྦད་དེ་དངོས་གསལ་དོད་པོ་བྱས་བྱས་ད་དེ་སྲིད་འཛིན་ཕུ་ཐིན་གྱིས་གང་ལྟར་བྱེད་སྟངས་དེ་ལ་ཡ་སྐྱོན་བརྗོད་བྱེད་དགོས་པ་ཨ་ནི་འདི་མ་ཡིན་པའི། ད་རིང་འདི་ཉིའུ་ཡོག་ཊམ་སི་གི་གསར་ཤོག་འདིའི་ནང་ལོགས་ལས་དེ་ག་རང་སྐོར་གྱི་ཡང་རྩོམ་གཞན་པ་ཞིག་བཀོད་བཞག་འདི་ག་རེ་འདུག་ཟེར་ན་ཨུ་རུ་སུའི་ནང་ལོགས་ཀྱི་གསར་འགྱུར་བརྒྱུད་ལམ་དང་ལྷག་པར་དུ་དྲ་ལམ་ཐོག་ལ་ཡ་གཅིག་བྲིས་བྱས་འདི་ཡོད་རེད་པ་དེ་ཚོ་རྒྱ་ནག་དང་བསྡུར་བ་ཡིན་ན་ཞེ་དྲགས་ཀྱི་ཁོ་ལྷུག་པོ་ཡོད་རེད། ད་ཨ་མི་རི་ཀའི་ད་དུང་ཨ་ནང་བཞིན་ད་ཡོད་མ་རེད་ལས། ཡིན་ན་ལས་འདི་ནང་ལོགས་ལ་ཡང་གཞུང་འབྲེལ་རང་མ་ཡིན་པའི་མི་ད་སོ་སོའི་ལྟ་བ་བྱས་བྱས་ད་བཤད་ཉན་ད་ད་དུང་ཨོ་ཙི་ལྷག་བསྡད་པ་རེད། ད་དེ་ཚོའི་ནང་ནས་གཅིག་གི་དམངས་གཙོ་དགོས་རེད་རང་དབང་དགོས་རེད་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་ཡང་འདོད་པ་བྱེད་ཉན་དང་སྲིད་འཛིན་ཕུ་ཐིན་གྱི་སྲིད་དབང་སྒེར་གཅོད་ཅན་ལ་ཡང་འདོད་པ་མ་བྱེད་ཉན་གི་ད་རྩོམ་བྲི་ཉན་དེ་ཚོ་ད་མང་ཆེ་བ་ད་ཕྱི་རྒྱལ་ལ་བུད་འགྲོ་ཉན་བུད་ཨུ་རུ་སུ་ནང་ལྷག་རྒྱོག་དེ་གའི་བཙོན་ཁང་བཅུག་རྒྱོག་དེ་གའི་བཅུག་ཨ་ནི་ཨོ་མན་ཞེས་བྱས་ཁ་ཁར་བསྡད་མི་ཞིག་ད་དེ་ག་དེ་ཚོ་མང་ཆེ་ཕྱིན་ཚར་ཡོད་ས་རེད། ད་ཡིན་ན་ལས། དྲ་ལམ་ཐོག་གི་འབྲི་མཁན་གྱི་རྩོམ་པ་པོ། ཨུ་རུ་སུའི་མི་རིགས་རིང་ལུགས་དང། ཨ་ནི་རྦད་ཨུ་རུ་སུ་རྒྱ་སྐྱེད་བྱེད་ཡག་དང་ད་ཕ་གིར་ད་རིང་ཡུག་རེན་ལ་དམག་རྒྱག་དགོས་རེད་ཟེར་མཁན་དེ། སྲིད་འཛིན་ཕུ་ཏིན་ལ་ཡང་རྒྱུན་དུ་ནས་ཨ་ནི་གང་ལྟར་རྒྱབ་སྐྱོར་བྱེད་མཁན་གྱི་ད་ད་དེ་ཚོ་རང་གཞུང་འབྲེལ་རང་ཡིན་དགོས་ཀྱི་མ་རེད་ཁོ་སྒེར་གྱི་ཡིན་སྲིད་ཀྱི་རེད་པ། འདི་འདྲས་མང་པོ་ཞེ་པོ་ཅིག་ཡོད་རེད། ད་ད་རིང་ཡིན་ན་དམག་འཁྲུག་དེ་ཤོར་བའི་རྗེས་ལ་ཡིན་ན། དེ་ཚོ་མང་པོ་ཞེ་པོ་ཅིག་སོ་སོའི་རྩོམ་བྲིས་བྱས། སྐྱོན་བརྗོད་བྱེད་མཁན་མང་པོ་ཞེ་པོ་ཕྱིན་ཤག་ཅེས་བཀོད་བཞག་དེ་ཚོའི་ནང་ནས་སྤྱིར་བཏང་བྱས་པ་ཡིན་ན་ཐད་ཀར་ད་རྦད་ད་སྲིད་འཛིན་ཕུ་ཐིན་རང་གི་ད་ད་རིང་ནོར་འཁྲུལ་རེད་བྱས་བྱས་ད་བཤད་ཉན་ད་དེ་ག་ཙམ་མེད་པ་འདྲ་དེ་ལས་ཡིན་ནའི་ལས། ཨུ་རུ་སུའི་དམག་དཔུང་དང་དམག་དཔོན་དང་ལྷག་པར་དུ་ཨུ་རུ་སུའི་བདེ་སྲུང་གི་བློན་ཆེན་གྱི་ཨ་ནི་འཇོན་ཐང་མེད་པ་དང་ཁོ་ཚོའི་གཙོ་བོ་ད་ག་རེ་ཟེར་གྱི་འདུག་ཟེར་ན། ད་འདུག་སེ་བྱས་བྱས་ད་ལྟ་བར་དུ་ཕ་གིའི་ཨུ་རུ་སུའི་ནང་ལོགས་ལས་སྲིད་འཛིན་ཕུ་ཐིན་གྱི་བྱེད་སྟངས་དེ་ཏག་ཏག་རེད། ཕི་གའི་དམག་འཁྲུག་ཡོད་ཅེས་ད་དུང་ལབ་ཀྱི་ཡོད་མ་རེད་ཡུ་ཁུན་ལ་དམག་རྒྱག་གི་ཡོད་ཟེར་བྱས་ཁོ་ཚོས་ཟེར་ཡ་བྱས་ན་ཕི་གའི་ཡུ་ཁུན་ནང་ལོགས་ལ་ཡང་དམིགས་བསལ་གྱི་དམག་འགུལ་ཞིག་བྱེད་ཀྱི་ཡོད་ཟེར་བྱས་ཧ་ལམ་གཅིག་ཆུང་ཆུང་ཞེ་པོ་ཅིག་པས་སུ་ལ་ཅིག་བྱས་བྱས་ཙང་ཀ་ཁ་སང་ཕི་གའི་རྒྱལ་ས་མོ་སི་ཀོ་ནང་ལོགས་ལ་ཡང་ཞེ་པོ་ཅིག་རྟེན་འབྲེལ་བྱས་ཅིག་བྱས་དུས་ཚོད་སྲིད་འཛིན་ཕུ་ཀྲིན་དང་ཕི་ག་ཅིན་བཅས་ཁོ་ཚོས་ཕི་གའི་རྩེད་མོ་རྩེད་ས་ཆེན་པོ་ཞིག་སྒོ་ཕྱེས་བཞག་འདིའི་སྒོ་འབྱེད་ཀྱི་མཛད་སྒོའི་སྒང་ད་ཕྱིན་ཞི་བ་བྱས་ད་དེ་དང་པོ་ཁོ་རང་ནས་སྲིད་འཛིན་ཕུ་ཏིན་གྱིས་དམག་གི་འཐབ་ཇུས་ཅིག་བཏིང་བ། འཐབ་ཇུས་དེ་ག་རེ་རེད་ཟེར་ན། ཕི་གའི་ཡུ་ཁུན་ལ་དམག་བརྒྱབ་བཞིན་དུ་ཨུ་རུ་སུའི་ནང་ལོགས་མི་མང་དེ་གའི་མང་ཆས་ཀྱིས་དམག་དེ་དང་འབྲེལ་བ་ཞེ་དྲག་མེད་བྱས་བྱས་དང་པོ་དེ་ཡིན་ན་ཕི་གའི་དམག་སྒང་ལ་ཡང་དམག་ས་ལ་ག་རེ་ཡོང་གི་ཡོད་མེད་དེ་ག་དེ་གསལ་པོ་ཤེས་ཀྱི་ཡོད་མ་རེད་དྲང་པོ་ཤེས་ཀྱི་ཡོད་མ་རེད་དེ་མ་ཤེས་པའི་སྒང་ལ་ཡིན་ན་སྤྱིར་བཏང་བྱས་ན། ཨུ་རུ་སུའི་ནང་ལོགས་ཀྱི་མི་མང་ཚོའི་འཚོ་བའི་ཉིན་རེའི་འཚོ་བ་སྦྱོར་བ་དེ་ཡིན་ན་རྒྱུན་ལྡན་ནང་བཞིན་བཞག་ཡག་དེ་ཡིན་ན་ཁོང་ཚོས་དམིགས་ཡུལ་གལ་ཆེན་པོ་ཞིག་བརྩི་བྱས། གལ་སྲིད། དམག་དང་འབྲེལ་བ་ཞེ་པོ་ཅིག་བཟོས་པ་ཡིན་ན་ད་དམག་དེ་རྒྱབ་དགོས་ཡ་དེ་ག་རེ་རེད། རྒྱབ་དགོས་ངེས་ཅན་ཞིག་རེད་མ་རེད་ཟེར་དེ་དེ་ཚོའི་དྲི་བ་མང་པོ་ཅིག་ཡོང་གི་རེད་པ། དྲི་བ་དེ་ཚོ་ཚང་མ་མ་ཡོང་ཡ་ཆེད་དུ་ཡིན་ན། མི་སྤྱིར་བཏང་གི་རྒྱུན་ལྡན་གྱི་འཚོ་བ་དང་དེ་ཉིད་ཉེ་བལྟ་ཧ་ལམ་འཇིག་རྟེན་མ་འདྲར་ཕྱིན་ཏེ་སླེབས་ནང་བཞིན་བྱས་བྱས་ལོགས་ཀ་བཟོས་བྱས་བཞག་བཞག་ཡོད་པ་རེད། བྱས་ཙང་ད་ད་རིང་དེ་ཡང་དྲ་ལམ་ཐོག་ལ་དྲི་བརྙན་རྩོམ་པ་པོ་ཚོ་ཚོ་མང་པོ་ཅིག་གིས། སྐྱོན་འཛུགས་གཙོ་བོ་ག་རེ་བྱས་ཟེར་ན། ད་དེ་འདྲས་བྱེད་བསྡད་ན་ཡོང་གི་མ་རེད། དེ་འདྲས་བྱེད་ཐུབ་ཡ་ཡོད་མ་རེད། ཡུ་ཁུན་ལ་ཡར་དམག་དེ་རྒྱག་ཡའི་བྱ་བ། ད་ལྟ་ལས་རྒྱ་ཆེ་ཙམ་བརྒྱབ། ཨ་ནི་ཨུ་རུ་སུའི་དམག་དཔུང་ཡིན་ན་འདང་གི་ཡོད་མ་རེད། ཨུ་རུ་སུའི་རྒྱལ་ཡོངས་ཁོ་རང་ནང་ལ་ཡར་དམག་ཁྲལ་འཐེན་ཡ་དང་ད་ཚོ་གང་ག་རྒྱ་ཆེར་བཏང་བྱས་དམག་ཆེན་པོ་ཁོ་རང་བརྒྱབ་དགོས་རེད། ཨ་ནི་དམག་བརྒྱག་གི་ཡོད་ཟེར་བྱས་བྱས་ཨ་ནི་ཨུ་རུ་སུའི་མི་དམངས་ལ་ཡར་བཤད་དགོས་རེད། ཕུ་ཏིན་གྱི་བྱེད་སྟངས་འདི་ལ་ཡར་སྐྱོན་བརྗོད་སོགས་བྱེད་མཁན་མང་པོ་ཞེ་པོ་ཅིག་ཤུགས་ཆེར་ཕྱིན་བཞག་དེ་འདྲས་སོང་ཙང་ད་རིང་དེ་ཡ། ཨུ་རུ་སུའི་དམག་དཔུང་ལ་ཕམ་ཉེས་ཆེན་པོ་བྱུང་བ་དེས། སྲིད་འཛིན་ཕུ་ཐིན་གྱི་ཆེ་མཐོང་ལ་ཡང་ཡིན་ན་མང་པོ་ཅིག་ཟེར་ཡ་བྱས་ན་དཔེ་ཤུགས་རྐྱེན་ཞེ་པོ་ཅིག་ཐེབས་བཞག་ཅེས་ཟེར་འདུག་ད་ཤུགས་རྐྱེན་ཐེབས་ཟེར་དེ་ངས་བྱས་པ་ཡིན་ན། ཨུ་རུ་སུའི་ནང་གཅིག་པོ་རེད་མི་འདུག་ད་ད་རེས་ཀྱི་ཕི་གའི་ཡུ་ཀེ་རེན་དམག་བརྒྱབ་པའི་རྗེས་ལ་ཡིན་ན་ད་ང་ཚོ་རྒྱལ་ཁབ་གང་ག་ད་ཧ་གོ་གི་མ་རེད་ད་ནུབ་ཕྱོགས་རྒྱལ་ཁབ་ཚོ་ད་མང་ཆེ་དེ་མ་ཡིན་པའི་སྤྱིར་བཏང་གི་རྒྱུན་ལྡན་རྒྱལ་ཁབ་མང་ཆེ་ཞིག་ནང་ལོགས་ལ་ཡང་ཡིན་ན། སྲིད་འཛིན་ཕུ་ཏིན་གྱིས་ཡུ་ཀེ་རེན་དམག་བརྒྱབ་སྟེ་ནོར་འཁྲུལ་རེད་ཟེར་བྱས་བྱས་གང་ལྟར་སྤྱིར་བཏང་གི་ལྟ་ཚུལ་འདི་འབྱོར་དེ་ལས། ཡིན་ནའི་ལས་ད་ང་ཚོས་ཤེས་གསལ་རྒྱལ་ཁབ་གཅིག། དཔེར་ན་ཆ་བཞག་ན་རྒྱ་ནག་ནང་ལོགས་ལ་ཡང། ད་དཔེར་ཨུ་རུ་སུ་ནང་བཞིན་བྱས་བྱས་པས་ད་དུང་སྲིད་འཛིན་ཕུ་ཏིན་དང་ཨུ་རུ་སུའི་གཞུང་གི་དྲིལ་བསྒྲགས་དེ་གས་བྱས་ད་རྒྱ་ནག་གཞུང་གིས་དཔེར་ན་ཆ་བཞག་ན་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡང་རྒྱ་ནག་གི་འགོ་ཁྲིད་མཐོ་ཤོས་ཨང་གསུམ་པ་ལི་ཀྲན་ཧྲུའུ་ཟེར་མཁན་དེ་ཕི་གའི་ཨུ་རུ་སུ་སླེབས་བྱས་ཡིན་ན་སྲིད་འཛིན་ཕུ་ཏིན་དང་ཐུག་པའི་ཕུ་ཏིན་གྱི་འཇོན་ཐང་ལ་ཡ་དཔེ་བསྟོད་བསྔགས་གཏོང་ཡག་གི་གཏམ་བཤད་ཞིག་དང་ཆེས་ཞེ་པོ་ཅིག་བྱས་དང་རྒྱ་ནག་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཏིན་ལ་ཡང་ཆེ་མཐོང་ཞེ་དྲག་ཡོད་རེད། ཡིན་ནའི་ལས་ཆེ་མཐོང་འདི་ལས། ད་ད་རིང་དམག་ལ་ཡང་ཕམ་ཉེས་ཆེན་པོ་བྱུང་བ་འདིས་ཉམས་ཉེས་རེད་ཀྱི་ཁོ་རང་ཆེན་པོ་བྱུང་བཞག་བསམ་བཟོ་འདྲ་འདུག་དཔེར་ན་ཆ་བཞག་པ་ཡིན་ན་ཁ་སང་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་རྩོམ་ཅིག་བཏོན་བཞག་རྩོམ་གྱི་འགོ་བྱང་དེ་ད་ལྟ་རྒྱལ་མོ་ལགས་གཉེར་འདུག་འདིའི་འགོ་བྱང་དེ་ག་འདྲས་བྲིས་ཡོད་རེད་ཟེར་ན་ཨུ་རུ་སུའི་དམག་དཔུང་ཚོས་སྒྲིག་འཛུགས་དང་ལྡན་པའི་སྒོ་ནས་ཕྱིར་འཐེན་བྱས་པ་རེད། ཕྱིར་འཐེན་བྱས་པའི་རྗེས་ལ་ཡིན་ན་ཡུཀ་རེན་དམག་དཔུང་ཚོས་ཚ་གི་ཚི་གི་བྱས་བྱས་ཁོ་ཚོ་རྗེས་འདེད་བཏང་དགོས་འཁེལ་བ་རེད་ཅེས་ཧ་ལམ་གཅིག་གིས་ཨུ་རུ་སུ་ལ་ཡང་ཐར་བའི་བཟོ་འདྲ་ཅིག་བྲིས་འདུག་ཨང། ད་འདི་རྩོམ་འདིའི་འོག་ལ་ཡང། ད་རྒྱ་ནག་ནང་ལོགས་ལ་མིའི་གཏམ་བརྗོད་རང་དབང་བྱས། སེམས་པའི་ནང་ག་རེ་བསམ་པ་དེ་ག་དེ་ཆ་ཚང་བྲིས་ཡག་ཡོད་མ་རེད་དེ་ཡིན་ནའི་འོག་ལ་ཡ། སོ་སོའི་སྒེར་གྱི་ལྟ་ཚུལ་འདི་བཞག་མཁན་དེ་ཚོ་མང་པོ་ཞེ་པོ་ཅིག་མཁས་པོ་ཞེ་པོ་བྱས་བྱས་ཟུར་ཟ་བྱས་བྱས། ཨ་ནི་ད་ག་ད་སྲིད་འཛིན་ཕུ་ཏིན་གྱི་འཇོན་ཐང་མེད་པ་དང་འདི་ག་དེ་ཨ་ནི་ཟུར་ཟ་དེ་ཚོ་མང་པོ་ཅིག་ཡིན་ན་གོ་སྟངས་ར་བལྟས་པ་ཡིན་ན་ཞི་ཅིན་ཕིན་ཁོ་ནའི་དྲི་ཉེས་བཟོ་འདྲ་ཕུ་ཏིན་ཁོ་ནའི་དྲི་ཉེས་བཟོ་འདྲ་དེ་འདྲའི་བཟོ་འདྲ་ཚོ་མང་པོ་ཞེ་པོ་བྱས་བྱས་དཔེ་མཚོན་ར་ཅིག་དེ་བྱས།

དོ་སྣང་ཆེན་པོ་བྱུང་ཟེར་གྱི་འདུག་དེ་འདྲ་སོང་ཙང་ཚོད་དཔག་རེ་བྱས་པ་ཡིན་ན་ད་སྲིད་འཛིན་ཕུ་ཏིན་གྱིས་ཡུཀ་རེན་ལ་དམག་བརྒྱབ་པ་ནས་བྱས་ད་ལྟ་བར་དུ་དངོས་གནས་སྲིད་འཛིན་ཕུ་ཏིན་གྱི་ཆེ་མཐོང་ལ་སྤྱིར་བཏང་ད་འཛམ་བུ་གླིང་ནང་ལོགས་ཁོ་ཉམས་རྒུད་ཞེ་པོ་ཕྱིན་བྱས་ད་ལྟ་བར་དེ་ལ་མི་ཡག་པོ་ཞིག་མི་ཞིག་མཐོང་གི་ཡོད་མ་རེད་དེ་ད་ཨུ་རུ་སུ་དང། རྒྱ་ནག་ནང་ལོགས་ལ་ད་ལྟ་བར་དུ་གཞུང་གི་དྲིལ་བསྒྲགས་དང་དེ་འདྲའི་བརྟེན་བྱས་ཡིན་ན་ཆེ་མཐོང་དེ་ག་རང་ཞིག་ད་དུང་བསྡད་ཡོད་པའི་བཟོ་འདྲ་ཡོད་རེད་དེ་འདས་པའི་ཉིན་མོ་གསུམ་ནང་ལོགས་ལ་ཡང་ཨུ་རུ་སུའི་དམག་དཔུང་ལ་ཕམ་ཉེས་ཆེན་པོ་བྱུང་བ་གཅིག་པོ་མ་ཡིན་པར་སྲིད་འཛིན་ཕུ་ཏིན་གྱི་ཆེ་མཐོང་ལ་ཡང་ཕམ་ཉེས་ཆེན་པོ་ཞེ་པོ་བྱུང་བྱས་ཕམ་ཉེས་དེ་གཅིག་བྱས་ན་གལ་ཆེན་པོ་ཆགས་སྲིད་པ་རེད་ཟེར་བྱས་ཁོ་ཚོ་ཞིབ་འཇུག་ཁག་ཅིག་ཟེར་གྱི་འདུག་ག་རེ་ཟེར་ན་དཔེ་གཅིག་དྲངས་བཞག་འདི་དེ་ནིའུ་ཡོག་ཐའེམ་གསར་ཤོག་ནང་ལོགས་ལ་ཡ། དེ་སྔོན་ལ་ཡ་དཔེ་ད་སྲིད་འཛིན་ཕུ་ཏིན་ལ་རྒྱབ་སྐྱོར་བྱེད་མཁན། ཨུ་རུ་སུའི་མི་རིགས་རིང་ལུགས་ཤུགས་དཔེ་ད་ཡུཀ་རེན་དམག་རྒྱག་དགོས་ཞེ་པོ་ཟེར་མཁན་གྱི་སྲིད་དོན་པ་ཞིག་འདུག་ཁོས་རྩོམ་གཅིག་ནང་ལོགས་ལ་ཡ། དུས་སང་ལོའི་འོས་འདེམས་འདི་ནང་ལོགས་ལ་ཡ་འགོ་ཁྲིད་གཞན་པ་ཞིག་གདམ་དགོས་ཀྱི་འདུག་ཟེར་བྱས་བཤད་བཞག་བྱས་ཙང་ད་དངོས་གནས་འདི་གདམ་ད་ཐུབ་ཀྱི་ཡོད་ན་མེད་ན་ད། གང་ལྟར་དེ་འདྲས་ཀྱི་བསམ་ཚུལ་དེས་སྲིད་འཛིན་ཕུ་ཏིན་ལ་ཡང་དེ་སྔོན་ལ་རྒྱབ་སྐྱོར་བྱེད་མཁན་ཚོའི་ནང་ལོགས་ལས་སྲིད་འཛིན་ཕུ་ཏིན་འདི་འཇོན་པོ་དང། དབང་ཐང་ཆེན་པོ། སྟོབས་ཤུགས་ཆེན་པོ། ཐབས་ཇུས་མཁས་པ་དེ་འདྲ་ཅིག་མེད་པ་ཡིན་ན་ཁོ་ཚོས་སྲིད་འཛིན་ཕུ་ཏིན་ལ་ཡང་ཞི་བྱེད་ཐད་གུས་དང་རྗེས་འབྲང་དང་དཔེ་ལས་ཕྲག་པ་མེད་པའི་བཟོ་འདྲ་ཆགས་འགྲོ་གི་རེད་པ། དེ་འདྲ་སོང་ཙང་ད་རིང་དམག་གི་ནང་ལོགས་ཀྱི་ཕམ་ཉེས་ཆེ་ཤོས་བྱུང་ས་གཅིག་ཡིན་ན་སྲིད་འཛིན་ཕུ་ཏིན་གྱི་ཆེ་མཐོང་དེ་རེད་ཟེར་བྱས་ཁོས་བཤད།